ཡང་ཅི་འདོད་ཀྱི་དངོས་པོར་གྱུར། ཕཊ་ཞེས་བརྗོད་ནས་རང་རང་ཇི་ལྟར་འདོད་པའི་དངོས་པོས་ཚིམ་པར་བསམ་ལ། ལག་གཡས་ཆོས་སྟོན་གྱི་ཕྱག་རྒྱ་བྱས་ནས་བདག་གི་བསམ་པའི་སྟོབས་དང་ནི་ཞེས་སོགས་བདེན་སྟོབས། ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང་ཞེས་སོགས་ཀྱི་ཆོས་སྦྱིན། རྒྱས་བསྡུས་ཅི་རིགས་པར་བྱ། དེ་ནས་རང་གི་སྣ་བུག་གཡས་པ། ད་གཏོང་ལེན་རེད། ད། གཡས་པ་ནས་རླུང་ཕར་འབུད་པ་དང་མཉམ་དུ་རང་གི་བདེ་དགེ་ཐམས་ཅད་དཀར་ཕོངས་ཏེ་སོང་ནས་ལྷ་འདྲེ་རྣམས་ཀྱི་སྣ་བུག་གཡོན་པ་ནས་ཞུགས་ཏེ་སྙིང་གར་དཀར་ཕོངས་ནས་གནས་པས། ལྷ་འདྲེ་སོགས་འགྲོ་བ་ཐམས་ཅད་སྡིག།

གཞན་བདེ་བ་འདོད་པས་བདག་གཞན་མཉམ་པར་བསྒོམས་པའི་བློ་ཞིག་བསྒོམ། བདག་གཅེས་འཛིན་སྡུག་བསྔལ་ཀུན་གྱི་རྒྱུ། གཞན་ལ་གཅེས་འཛིན་ཕུན་ཚོགས་ཀུན་གྱི་གཞི་ཕལ་དང་རྒྱལ་བའི་ཁྱད་པར་དེ་ལས་བྱུང་དེ་བས་བདག་གཞན་བརྗེ་བའི་བློ་ཞིག་བསྒོམ། བདག་གི་བདེ་དགེ་རྒྱུ་འབྲས་ཐམས་ཅད་དང། གཞན་གྱི་སྡུག་བསྔལ་རྒྱུ་འབྲས་མ་ལུས་པ། རླུང་ལ་བསྐྱོན་པའི་གཏོང་ལེན་མན་ངག་གིས་བྱང་ཆུབ་སེམས་མཆོག་ཁ་ཙམ་མ་ཡིན་བསྒོམ། དེ་ལྟར་རང་གི། དེ་ལྟར་རང་གི་མདུན་དུ་མ་རྣམས་གསལ་བར་དམིགས་ནས། དེ་རྣམས་ཀྱི་བདེ། ལས་ཉོན་ཐམས་ཅད་དང་དེས་བསྐྱེད་པའི་འགྲོ་བ་སོ་སོའི་ནད་དང་སྡུག་བསྔལ་ཇི་སྙེད་ཡོད་པ། གཙང་སེང་ངེ་འོད་ནག་པོའི་རྣམ་པ་རང་གི་སྣ་བུག་གཡོན་ནས་ཞུགས་ཏེ་སྙིང་དབུས་སུ་བླངས། བླངས་པས་གཅེས་འཛིན་གྱི་འགོང་པོ་ཐལ་བར་བརླགས་པར་བསམ། ཡང་རང་གི་ལུས་ཡིད་བཞིན་གྱི་ལུས་སུ་བསྒྱུར་ཏེ་སེམས་ཅན་རེ་རེ་ལ་ནས་རིམ་བཞིན་བཏང་བས་ཐམས་ཅད་ཀྱི་གནས་ལུས་ལོངས་སྤྱོད་ཕུན་སུམ་ཚོགས་པར་གྱུར་ཞིང། ལྷག་པར་རང་གི་བདེ་དགེ་དང་རྒྱལ་བ་སྲས་དང་བཅས་པ་ཐམས་ཅད་སྐུ་གསུང་ཐུགས་ཀྱི་བྱིན་རླབས་སྤངས་རྟོགས་ཀྱི་ཡོན་ཏན་དུས་གསུམ་གྱི་དགེ་ཚོགས་ཐམས་ཅད་ཀྱང་བདག་པོ་མེད་པའི་ཆབ་ཅིག་ཏུ་བཏང་ནས། ཆབ་ཅིག་ལ་ཀྱི་འོད་དཀར་པོའི་རྣམ་པ་སེམས་ཅན་རེ་རེའི་གྲངས་དང་མཉམ་པར་སྤྲུལ་ཏེ་བཏང་བས་མ་རྒན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡུམ་ཤེས་རབ་ཀྱི་ཕ་རོལ་ཕྱིན་པའི་དངོས་བསྟན་སྟོང་ཉིད་བཅུ་དྲུག་སྦས་དོན་མངོན་རྟོགས་ཀྱི་རིམ་པ་མཁྱེན་གསུམ་གྱི་རྣམ་པ་བརྒྱ་བདུན་ཅུ་དོན་གསུམ་ཐམས་ཅད་ཐལ་བ་ཐམས་ཅད་རྒྱུད་ལ་སྐྱེས་ནས།

སླར་ཡང་ལན་ཆགས་ལྷག་མགྲོན་འབྱུང་པོ་ཁས་ཞན་དབང་ཆུང་བ་རྣམས་ལ་དམིགས་ཏེ་ཕཊ་པགས་པ་དུམ་བུར་གཏུབས་པ་གསེར་དངུལ་དང་དར་ཟབ་ཁང། ཁང་བཟང་འབྲུ་སྨན་རྒྱན་གོས་སོགས་ཅི་འདོད་དངོས་པོར། གྱུར་པ་ཕྱིར་བཅོལ་ནས་སོ་སོའི་གནས་གཤེགས་ཕན་སེམས་ལྡན་པར་མཛོད་ཅེས་སྣ་ཚོགས་འགྱེད་བྱ་སྤྲོ་ན་ཆོས་སྦྱིན་ཡང་བྱའོ། རྙེད་པ་རང་བཞིན་མེད་པར་འོངས་སོ་ད་སྣ་ཚོགས་འགྱེད་དང་ཆོས་སྦྱིན་གཉིས་ལ་གོ་རིམ་ངེས་པ་མེད་པ་རེད་གསུངས་ཡོད་རེད་ད་ག་རེ་བྱས་ནས་ཆོག་གི་ཡོད་རེད་ད་ཨ་ལས། སྣ་ཚོགས་འགྱེད་དེ་ཁ་སང་བཤད་ཚར་རེད་པགས་པ་དུམ་བུར་གཏུབས་པ་གསེར་དངུལ་དང་དེ་བཏང་ཚར་རེད། 다 디오라 so uh yesterday uh we have you know the finish the teachings on the uh, manifold or various uh, distribution

འདི་ལྟར་འདུས་བྱས་ཆོས་རྣམས་མི་རྟག་ཅིང། ཟག་བཅས་ཀུན་ཀྱང་སྡུག་བསྔལ་རང་བཞིན་ཏེ་ཆོས་ཀུན་བདག་མེད་རྟེན་ཅིང་འབྲེལ་འབྱུང་ཞེས་བསྒོམས་པས་ཞི་བ་མྱང་འདས་ཐོབ་པར་འགྱུར། ཆོས་ཀྱི་སྡོམ་བཞི་བཤད་པ་རེད། ཆོས་ཀྱི་སྡོམ་བཞི་ཟེར་བ་དེ། ཆོས་ཀྱི་གནད་འགག་སྒང་ག་ཚུར་མདོར་བསྡུས་ན་སྡོམ་འདྲ་བོ་བཟོ་ན། ཚུར་བསྡོམས་འདྲ་བོ་བྱས་ན་ཁག་བཞི་རེད། ཆོས་ཀྱི་སྡོམ་བཞི་ལ་འདུ་བྱེད་ཐམས་ཅད་མི་རྟག་པ། ཟག་བཅས་ཐམས་ཅད་སྡུག་བསྔལ་བ།

And uh, now this verse and that teaches the, the four summaries of the Dharma, the four summaries of the Dharma uh, contains uh, all the teachings of the Dharma. So the first, you know, this, uh, this summary of the Dharma teaching is all, the, all products are impermanent. And second summary of the all the Dharma teachings

ཡིན་ཙང་འདུ་བྱེད་ཐམས་ཅད་མི་རྟག་པ་གཅིག་གིས་བྱེད། ཟག་བཅས་ཐམས་ཅད་སྡུག་བསྔལ་བ་ཡིན་པ་དང་གཉིས་བྱེད། ཆོས་ཐམས་ཅད་བདག་མེད་པ་དང་སྟོང་པ་དང་བདག་མེད་པ་ཡིན་པ་དང་གསུམ། མྱ་ངན་ལས་འདས་པ་དེ་བས་གཅིག་ཏུ་ཞི་ཞིང་དགེ་བ་ཡིན་པ་བཞི་པོ་དེ་རེད་དོན་དག་དེ་ཤེས་དགོས་ཡོད་རེད། དེ་ཡིན་ཙང་ཐོག་མར་ཆོས་ཐམས་ཅད་འདི་རེད།

མི་འདྲ་གཅིག་ནི་མི་སུ་གཞན་ཡིན་ན་ནི་བལ་གཅིག་སུས་ལེགས་ཆ་བྱས་སྣ་མིན་སྣ་ཚོགས་བྱས་གཡོ་སྒྱུ་ཁྲམ་གསུམ་བྱས་མི་དྲག་བྱས་མི་ཞན་བྱས་བས་གང་ཡང་བྱེད་རྒྱུ་ཡོད་རེད་ད་ཐ་མ་རྒས་ཉག་ཉག་ཤི་འགྲོ་གི་རེད་ཤི་འགྲོ་དུས་འཇམ་ཏིང་ངེ་ཏེ་ཤི་རོ་གཅིག་གཡུག་ཆོག་གི་རེད་ཁོ་ཤི་འགྲོ་དུས་ཁོའི་སྟེང་གི་རགས་པའི་མི་རྟག་པ་དེ་མངོན་སུམ་གྱིས་མཐོང་བ་རེད།

ཡོ་བྱད་སྒྲུབ་བྱེད་ནི་ཅ་ལག་བྲིས་བྱེད་ནི་པའི་ཤིང་གི་གཅིག་བཟོས་བཞག་པ་ཡིན་ན་ཤིང་དགོས་པ་རེ་བཟོ་མཁན་དགོས་པ་རེ་བཟོ་བོ་དགོས་པ་ལག་ཆ་དགོས་པ་རེ་ཡར་བཟོས་ནི་ལྷུ་སྒྲིག་དགོས་པ་རེ་ཚོན་གཏོང་དགོས་པ་རེ་ནི་པའི་འདྲ་བྱ་བོ་གཅིག་གི་པའི་གཅིག་བཟོས་བཞག་པ་དེ་རྒྱུ་དང་རྐྱེན་མང་པོ་གཅིག་ཚོགས་ནི་བཟོ་བ་རེ་དེ་བཟོ་བ་ཡིན་ཙང་ཁོ་ཡང་པ་རུང་གཅིག་ལ་མེད་པར་འགྲོ་ཡ་གཅིག་རེ་ཁོ་ཡང་རྒྱུ་རྐྱེན་གྱི་སྐྱེ་བའི་རྒྱུ་རྐྱེན་ཁོ་རང་རང་གི་འགགས་པའི་རྒྱུ་བྱས་པའི་བཟོ་ལྟ་འདྲ་བོ་རེ་སྐྱེ་བའི་རྒྱུ་དང་འགགས་པའི་རྐྱེན་འགགས་པའི་རྒྱུ་དེ་དང་རྐྱེན་གཞན་མི་དགོས་ཅེས་པ་རེ་སྐྱེ་ཡག་གི་རྐྱེན་རྒྱུ་རྐྱེན་ཚོགས་ནི་ཁོ་སྐྱེས་ཚར་སོང་ན

རགས་པའི་ལུས་དེ་བས་མི་ལུས་ལེན་པའི་ཆེད་དུ་སྐྱེ་བ་སྔ་མ་ནི་བས། ཚུལ་ཁྲིམས་སྲུང་བཟོད་པ་སྒོམ་དཀའ་ལས་ཞེ་དྲག་བརྒྱབ་པ་ནི་བས། ད་དེ་རིང་མི་ལུས་ཤིག་ལེན་རོགས་བྱས་པ་རེད། ད་མི་ལུས་ལེན་པ་ཁོ་ལ་རྒྱུ་གཞན་དགོས་མ་རེད་ཁོ་རང་རང་བཞག་བཞག་ན། ལོ་དང་ལོ་ཟླ་བ་དང་ཟླ་བ་སོང་ནས་རྒས་རུ་རྒས་རུ་ན་ཚ་རྒས་ཤི་འགྲོ་གི་རེད་ཕ་ལུག་ཅིག་ལ།

ཕ་གིར་ཆོས་བཤད་ཨ་རེད་དམ་མ་གིར་ཆོས་བཤད་ཨ་རེད་མི་རེད་ཉང་ལན་གྱི་རྗེས་ལ་གཅིག་ཐོབ་པ་ཅིག་ཇི་ལྟ་བུར་བྱུང་བ་རེད་དེ་ཡོད་མ་རེད་ཚིག་ཉན་པ་ཡིན་ན་ཁག་པོ་ཡིན་དེ་མི་རྟག་པ་སྒོམ་ནས་བས་རྒྱུད་བསྐུལ་ནས་ཆོས་ལ་བསྐུལ་ཚུགས་པ་དེ་ཁག་པོ་ཡོད་རེད་མི་ལ་སྒོ་གསུམ་བསྐུལ་ཡ་དེ་མ་གཏོགས་དེ་ཞེ་དྲག་གི་ཁག་པོ་ཡོད་བསམ་བློ་མ་བཏང་ན་ནི་ཁ་ཕྱིར་བལྟས་ཀྱི་འཆད་ཉན་ཟེར་ཡ་དེ་ཞེ་དྲག་ཅིག་ཕན་ཐོགས་ཀྱི་མ་རེད་ད་དེའི་དོན་དག་དེ་ཁོ་ཚོས་བཤད་དགོས་མ་རེད་ཁ་ཕྱིར་བལྟས་ནང་དོན་ཇི་ལྟར་ཧ་གོ་རྒྱུ་མ་ཁ་ག་བ་ལོག་ལྡིར་བྱེད་བཞིན།

And uh, now follows about the explanation of uh, subtle impermanence. Uh, take an example of uh, indestructible, you know, the diamond. And we think that this indestructible diamond is a very, strong, but uh, uh, still this in a diamond or uh, this diamond in you know, changes momentarily we do not you know, understand and aware uh, that it really changes momentarily འདི་ལྟར་འདུ་བྱེད་དང་ཆོས་རྣམས་མི་རྟག་ཅིང་མི་སྲིད་ཡང་ཚིག་གི་གོ་རང་རེད། རྒྱུ་རྐྱེན་གྱིས་འདུ་བྱས་པའི་ཆོས་གང་ཡིན་པ་དེ་སྐད་ཅིག་གིས་འཇིག་པས་ནི་མི་རྟག་པ་རེད་ཟེར་བ་རེད། ཧོ་རྒྱུ་རྐྱེན་གྱིས་འདུ་བྱས་ནི་སྐྱེས་པ་ཙམ་ནི་པའི་སྐད་ཅིག་གིས་འཇིག་པའི་བདག་ཉིད་དུ་གྲུབ་སོང་བ་མ་གཏོགས་ཨ་ལས་སྐྱེ་དུས་མི་རྟག་པ་མ་ཡིན་པ་ཅིག་ཏུ་སྐྱེ། རྒྱུ་གཞན་པ་གཅིག་གིས་ཕར་མི་རྟག་པ་བཟོ་དགོས་ཡག་ཅིག་མ་རེད་ཕྱིས་འབྱུང་གི་རྒྱུ་ལ་ལྟོས་པ་མེད་པར་གྲུབ་ཙམ་ཉིད་དེ་མི་རྟག་པའི་རང་བཞིན་དུ་གྲུབ་སོང་བའི་ཚུལ་དེ་ཤེས་ན་ནི་ཕྲ་བའི་མི་རྟག་པ་ཤེས་ཀྱི་ཡོད་རེད་མངོན་སུམ་གྱིས་རྟོགས་ཡག་ད་གནས་སྐབས་སོ་སོ་སྐྱེ་བོ་ད་ཁག་པོ་ཡོད་རེད།
And uh, first of all, if we understand that even e the causes and the conditions are impermanent, and then we can understand uh, that, uh, the products are also impermanent, if the you know the causes and the conditions are impermanent then there is no need you know, to say the petition phenomenon is also an impermanent